ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། SBS བོད་སྐད་སྡེ་ཚན་ནས་ཐེངས་འདིའི་ལེ་ཚན་ནང Australia ཡི་ནང་སྐད་སྒྱུར་དང། གཞིས་སྤོ་ཞབས་ཞུ་ཡི་སྡེ་ཚན་ནང་ཕྱག་ལས་གནང་མཁན་ཡེ་ཤེས་ཆོས་བཟང་ལགས་དང་ཁོང་གི་ཕྱག་ལས་སྐོར་བཅར་འདྲི་གླེང་མོལ་ཞུ་གི་ཡིན། ང་སངས་རྒྱས་རྡོ་རྗེ་ཡིན། ཡེ་ཤེས་ཆོས་བཟང་ལགས་ཐོག་མ་དེ SBS བཅར་འདྲི་ལེ་ཚན་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་ཡ་ཡིན།
བཀྲ་ཤིས་བདེ་ལེགས་སངས་རྒྱས་རྡོ་རྗེ་ལགས་ནི་དེ་རིང SBS གསར་ཁང་བོད་སྐད་སྡེ་ཚན་གྱིས་བཅར་འདྲི་གནང་བ་ནི་ཐུགས་རྗེ་ཆེ་ཞུ་ཡས་ཡིན།
དེ་ནས་དང་པོ་དེ་ཁྱེད་རང་གི་ད་ལྟ་ཕྱག་ལས་གནང་ས་ལས་ཁུངས་དང་ནས་ཚོགས་པ་ག་རེ་རེད་དེ་ནས་ལས་ཀ་བྱེད་ས་གི་ས་ཆ་གི་ཆོས་ཁུང་དེ་རུ་ཨ་ནི་ག་པར་ཆགས་པ་རེད་དེའི་སྐོར་ཅིག་གསུང་རོགས་བྱེད་དང། ནས་ངས་ལས་ཀ་བྱེད་ས་ལས་ཁུངས་དེ་ཨ་ནི་ལི་བ་པུལ་ལ་ཡོད་ཨ་ནི་འདི་ག།

མངའ་སྡེ་ནང་ལ་ཡོད་རེད་ཞུ་ཡ་ཡིན། དེ་ནས་ཁྱེད་རང་ཚོ་གི་ལས་ཀ་ག་རེའི་སྐོར་ལ་རོགས་པ་གནང་གི་ཡོད་རེད་ནས་ཁྱེད་རང་གི་རོགས་པ་གནང་ས་དེ་ཚོ་བོད་པ་གཅིག་པོ་རེད་ག་ད་ཡང་མིན་ན་མི་རིགས་འདྲ་མི་འདྲ་དེ་འདྲས་ལ་གནང་གི་ཡོད་རེད། ཨ་ར་སངས་རྒྱས་ལགས་ནས་ཨེ་སེ་སེ་ལས་ཀ་ཟེར་ན་མི་འདུག་རོགས་རམ་དང་རོགས་སྐྱོར་ཞུ་ཡ་དེ་སྣ་མིན་སྣ་ཚོགས་ཤིག་ཡོད་རེད་རྒྱལ་ཁབ་འདྲ་མིན་ནས་ཡོང་བའི་སྐྱབས་བཅོལ་བ་དེ་ཚོ་ལ་ཡ་ནི་དང་པོ་གནམ་ཐང་འབྱོར་མ་ཐག་ལ་ནས་ཁ་པར་གསར་པ་ཅིག་སྤྲོད་ཡ་རེད།

ཅོག་ཙེ་དེ་ག་ནང་བཞིན་ད་ནང་ཆས་ཐབ་ཆས་ཆ་ཚང་ཞིག་ཕུལ་ཡ་མཚོན་པའི་ལས་ཀ་དེ་ཚོ་ཆ་ཚང་ཨེ་ས་ཧེ་གི་ཚོགས་པ་ཁག་དག་བྱེད་ཀྱི་ཡོད་རེད་ད་ང་རང་ལ་མཚོན་པའི་ནི་ངའི་ལས་ཀ་དེ་སྐད་གཉིས་སྣེ་ཤན་གྱི་ལས་ཀ་རེད་ནི་དེ་ཚོ་ནང་ནས་ཆ་ཚང་ཅིག་ང་དང་འབྲེལ་བ་མི་འདུག་དཔེར་ན་ར་བ་ཤོད་ཟེར་ན། ངའི་ལས་ཀ་དེ་ནི་སློབ་གྲྭ་ལ་ཡ་འཁྲིད་ཡ་རེད་ནི་སྨན་ཁང་འཁྲིད་ཡ་རེད་དེ་ག་ནང་བཞིན་སྐད་གཉིས་ནས་ཅིག་གོང་དུ་ཞུས་པ་ནང་བཞིན་སྐད་གཉིས་སྣེ་ཤན་གྱི་རོགས་རམ། ཞུ་ཡ་དེ་ངས་དེ་བྱེད་དགོས་རེད་ཞུ་ཡ་ཡིན་དེ་ལས་ཀ་ཞུ་ས་ང་རང་རོགས་ས་ན་ཡང་བོད་པ་གཅིག་པོ་མ་རེད་མཚམས་མཚམས་ཡང་མི་གཞན་མི་རིགས་གཞན་པ་ལ་རོགས་པ་བྱེད་དགོས་བ་དེ་འདྲས་འདུག་འོ་དེ་ཞུ་ཡ་ཡིན། ཡང་གལ་སྲིད་བོད་པ་ཅིག་ལ་ད་སྐད་སྒྱུར་ཡིན་ན་འདྲ་ཡང་ཚང་རེད་ཁང་པ་འཚོལ་ཡ་དང་ནི་སློབ་གྲྭ་དེ་འདྲ་འཛུལ་ཞུགས་ཐོ་འགོད་བྱེད་ཡས་རོགས་པ་དགོས་ཡོད་ན་ཨ་ནི་རོགས་པ་ག་འདྲས་བྱས་ནས་རག་གི་རེད་འབྲེལ་བ་བྱེད་ས་དང་ནི་བྱེད་སྟངས་དེ་ག་འདྲས་བྱེད་དགོས་རེད་དེའི་སྐོར་ལ་ཅིག་གསུངས་དང།
ཨོ་རེད་རེད་སངས་རྒྱས་ལགས་དེ་གལ་ཆེན་པོ་རེད་ཤག་ད་ང་ཚོ SSI། ཚོགས་པ་ལ་ཆ་མཚོན་པ་ན་ད་བོད་ཚོ་ལ་རོགས་རམ་ཞུ་ཡ་དེ་གོང་དུ་ཞུས་པ་ནང་བཞིན་རེད་ཨ་ནི། རོགས་སྐྱོར་ཟེར་ན་མི་འདུག། ད་ང་ལ་ཆ་མཚོན་པ་ན། ཞབས་ཞུ་ཞུ་ཡ་དེ་སྐད་གཉིས་སྣེ་ཤན་ཟེར་ན་འདྲ་སྐད་སྒྱུར་བྱེད་ཡ་དེ་རེད། ས་ཆ་ལ་ཆ་བཞག་ན་ད་ས་བབ་ལགས་རོགས་དེ་གྲོང་ཁྱེར། ཆེ་བ་ཕལ་ཆེ་བ་ལ་ཡོད་རེད་ལས་ཁུངས་དེ་ཚོ་ཡོད་རེད་འོན་ཏེ་ནིའུ་སཱོ་ཐོ་ཝེ་ལ་ཆ་ཚང་མངའ་སྡེ་ལ་ཆ་ཚང་པ་ནི་ཡོད་རེད་ནི་མངའ་སྡེ་གཞན་པ་ལ་ལས་ཁུངས་ཁ་ཤས་ཅིག་ཡོད་ས་རེད་འོ་དེ་ཞུ་ཡ་ཡིན། སྐད་སྒྱུར་གྱི་ལས་ཀ་སྤྱིར་བཏང་གི་མང་པོ་ཅིག་ཡོད་བསྡད་ཀྱི་འདུག་འོ་དེ་ང་ཚོ་བོད་པ་ཨེ་ས་ཨེ་ས་དང་དེ་ཚོ་མཚམས་མཚམས་འཁྲུག་བསྡད་མེད་འགྲོ་བསམ་སོང་རེད་འདུག་དེ་ཁྲིས་ལ་ངས་བརྗོད་རེད་དེ Translation Interpreter Service། འོ་དེ་རོགས་ཆ་བཞག་ན་ཡང་བྷི་ཛི་གཞུང་གི་ལས་ཁུངས་ཅིག་ཡིན་པ་འདྲ་དེ་འོ་དེ་ད་སྨན་ཁང་རེད་འགྲིམ་འགྲུལ་གྱི་ལས་དོན་དང་ད Opal གི་སྐད་ཅིག card བཟོ་བའི་ཅིག་དེ་ལས་ཁུངས་མང་པོ་ཅིག་དེ་ལ་ཡང་དེ་སྐད་གཉིས་ཀྱི་ཞབས་ཞུ་རེ་འདུག་བ་དེ་ཙམ་མ་རེད་མེད་རེད་དེ་ཚོ SSI ལས་ཀ་ད་ཐ་དད་རེད་ཟེར་ཞོད་ཡིན་དེ་དེ་བྱས་ད་ཁ་ན་ཤེས་ཨ་ནི Centrelink རེད DHS ལགས་རོ་ཨ DHS ཟེར་དུས་གང་ད། Department of Human Service དེང་སང་ད་ཁོང་ཚོ་མིང་གསར་པ་བསྒྱུར་འདུག་ཨེ། Service Australia ཟེར་བསྒྱུར་འདུག་འོ་དེ་དེར་ཚར་ཟེར་ན་ད་ད DHS དང Service Australia ཟེར་ན་མི་འདུག Centrelink དེ་ཚོ་མཉམ་དུ་རེད་དེ་ཚོ་ཁོང་ཚོ་ཡང་སྐད་སྒྱུར་ལོགས་ཀ་ཡོད་རེད་བྱས་ཙང་དེ་དེའི་སྐད་སྒྱུར་དེ་ཚོ་དེ་ཡང་ལོགས་ཀ་བྱས་ཁོང་ཚོ་ལས་ཁུངས་ལོགས་ཀ་བྱས་དེ་ཚོ་གི།

ཨ་ནི་བོད་པ་དེ་ཚོ་ལས་ཀྱི་རོགས་པ་ག་རེ་ག་རེ་གནང་ཡོད་མེད་དཔེ་མཚོན་དེ་འདྲའི་ཁ་ཤས་ཤིག་ད་ཨ་ནི་དེ་ནི་ཁོང་ཚོ་ལས་ཀྱི་ཕན་ཐོགས་འདྲ་བོ་དེ་གང་འདྲ་འདྲ་བོ་ཅིག་བྱ་དགོས་ས་རེད་བསམ་གྱི་འདུག།
ཨ་ར་སངས་རྒྱས་དཔེ་མཚོན་ཁ་ཤས་ཞུས་ན་ཨ་ནི་ད་གོང་དུ་བཤད་པ་བཞིན་སློབ་གྲྭ་དང་སྨན་ཁང་དུ་ཐོ་འགོད་རོགས་རམ་དང་ཨ་ནི་ཟབ་སྦྱོང་ཨ་ནི་དེ་མིན་ཞོར་དུ་འགྲིམ་འགྲུལ་ལ་རྒྱུས་ལོན་ཡོང་ཆེད་མེ་འཁོར་དང་ནི་འགྲུལ་སྐྱེལ་རླངས་འཁོར་སོགས་ལ་ནི་ཕེབས་སྟངས་ངོ་སྤྲོད་མདོར་བསྡུས། གཞུང་ལམ་རྒྱ་ལམ་ད་དེ་ཚོ་ལ་ཕེབས་དུས་ནི་ང་ཚོ་སྒྲིག་གཞི་མང་པོ་ཞིག་འདུག་ཨ་དེ་ཚོ་ལ་ནི་རྒྱུས་ལོན་ཡོང་བའི་ཆེད་དུ་ངོ་སྤྲོད་མདོར་བསྡུས་ཞུ་ཡ་རེད། གཙོ་བོ་དེ་ནི SSI གི་ཚོགས་པའི་ངོས་ནས་ནི་རོགས་རམ་ག་རེ་ཞིག་ཡོད་མེད་དེ་ཚོ་ངོ་སྤྲོད་ཞུ་ཡ་དང་ནི་བྱུང་ན་ནི Australia།